ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་བདུན་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བདུན་པའི་ཚེས་ཉི་ཤུ་ལྔ་རེས་གཟའ་མིག་དམར་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང་སྤྱི་ནོར ྋགོང་ས་སྐྱབས་ཀུན་ཆེན་པོ་མཆོག་ནས་ལ་དྭགས་ཀྱི་ཞི་བའི་ཚལ་གསུང་ཆོས་ར་བར་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་གསུམ་ཉིན་དད་ལྡན་མང་ཚོགས་ཚོར་འཕགས་པ་ཐུགས་རྗེ་ཆེན་པོའི་བཀའ་དབང་གནང་ཡོད་པའི་སྐབས་དེ་དུས་ཀྱི་ཞིབ་ཕྲའི་བཀའ་སློབ་ཁག་ངོ་སྤྲོད་ཞུས་ཤིང་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོ་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།

བཀའ་དབང། འདུག་སེ་གནང་ཡོག་རེད་ལ་ན་ང་ཚོས་ཡང་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ། རྒྱལ་བ་རིན་པོ་ཆེ་ནས་ད་རེས་ཐུགས་རྗེ་ཆེན་པོའི་དབང་དང་སྐབས་དེ་དུས་སྩལ་གནང་བའི་བཀའ་སློབ་སོགས་ནི་གནས་ཚུལ་ཁ་ཅིག་འདུག་སེ་ཟུར་འདོན་ཞུས་ཡོད་ལ་ད་ད་རེས་ཀྱི་ནི་བཀའ་དབང་འདི་ཡང་རྒྱས་པ་དང་ནི་དུས་ཡུན་ཡིན་ནའི་རིང་པོ་ཅིག་གནང་ཡོད་དུས་ང་ཚོས་ལེ་ཚན་ནང་ལོགས་ལ་སྔོན་ལ་ཡང་དུམ་བུ་ཁག་གཅིག་ཅིག་ཟུར་འདོན་ཞུས་ཡོད། དེ་ནང་བཞིན་སྤྱི་ཚེས་ཉི་ཤུ་བཞིའི་ཉིན་མོ་དེ་ཡིན་ན་ལ་དྭགས་ཀྱི་དད་ལྡན་མང་ཚོགས་ཚོས་རྒྱལ་བ་རིན་པོ་ཆེ་མཆོག་ད་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་གནང་ཡོད་རེད་ལ། དེ་ཡིན་དུས་ཀ་ནས་ད་ང་ཚོས་ཡང་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་སྤྱི་ཚེས་ཉི་ཤུ་གསུམ་ཉིན་ཀ་ཐུགས་རྗེ་ཆེན་པོའི་བཀའ་དབང་གནང་བ་དང་འབྲེལ་ཡོད་ཀྱི་གནས་ཚུལ་ཁག་དེ་ཟུར་འདོན་ཅིག་ཞུས་ཡོད། ཐོག་མར་ཡང་རྒྱལ་བ་རིན་པོ་ཆེ་མཆོག་ནས་ད་ཆོས་ཞུ་བ་ཚོར་འཚམས་འདྲི་གནང་བ་དང། དེ་ནས་ད་ཐུགས་རྗེ་ཆེན་པོའི་དབང་གནང་གི་ཡོད་དུས་སྔོན་ལ་ནི་རྒྱལ་བ་རིན་པོ་ཆེ་ནས་སྒྲུབ་མཆོད་གནང་ཡ་དང་དེའི་རིང་ག་ཆོས་ཞུ་བ་ཚོས་ནི་མ་ནི་གསོག་སྒྲུབ་དང་དེ་བཞིན་རྒྱལ་བ་རིན་པོ་ཆེ་ནས་མུ་མཐུད་ཡང་བཀའ་སློབ་ནང་ལོགས་ལ། སྤྱན་རས་གཟིགས་ཡིན་པ་ཡིན་ན་སྙིང་རྗེའི་ལྷ་མཆོག་དམིགས་བསལ་ཅིག་དང་ནི་རྒྱལ་བ་རིན་པོ་ཆེ་ནས་ཡིན་ནའི་བྱང་ཆུབ་སེམས་ལ་ཉམས་ལེན་གནང་གི་ཡོད་པ་དང་ཧི་མ་ལ་ཡའི་ཁུལ་དེ་ཡིན་པ་ཡིན་ན་ཨ་ནི་འཕགས་པ་སྤྱན་རས་གཟིགས་ལ་གསོལ་འདེབས་ཞུ་མཁན་ཅིག་ཆགས་ཀྱི་ཡོད་པ་སོགས་ཀྱི་ཐོག་ནས་ཨ་ནི་བཀའ་སློབ་འདུག་སེ་ཅིག་གནང་སོང། ད་ད་རེས་དེ་ལ་དྭགས་གླེ་ལ་ཡ་ཨེ་ནི་དད་པ་དང་དམ་ཚིག་གཡོ་བ་མེད་པ་ཨེ་ནི་ཁྱེད་རང་ཚོ་དེ། སེར་སྐྱ་མི་མང་ད་སོ་སོའི་གཅིག་གི་ནང་གི་ལས་ཀས་མཚོན་པའི་བྲེལ་བ་ཞིག་ལ་ཡོད་རེད་དེ་ཡིན་ནའི་ད་དེ་གལ་ཆེ་དོན་ཆེ་བྱས་ཏེ་ཁྱེད་རང་ཚོ་ཡོང་བ་རེད་ཨེ་ནི་ཚང་མ་ལོག་ལ་ཡར་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ད་སྔོན་ལ་ངས་དེ་ཐུགས་རྗེ་ཆེན་པོའི་དབང་གི་སྒྲུབ་བཞག་བྱེད་དགོས་རེད་དེའི་རིང་དེ་ཨེ་ནི་ཁྱེད་རང་ཚོ་ཚང་མ་ལོག་གིས་མ་ཎི་བསགས་ཤོག་ཨ་ད་དེ་ཡང། སངས་རྒྱས་ཀུན་གྱིས་རབ་བསྔགས་པའི། ཡོན་ཏན་ཐམས་ཅད་འབྱུང་བའི་གནས། སྤྱན་རས་གཟིགས་ཞེས་མཚན་གསོལ་བ། རྟག་པར་བརྩེ་ལ་ཕྱག་འཚལ་ལོ། ཟེར་ནས་གསུང་ཡག་དེ། འཕགས་པ་སྤྱན་རས་གཟིགས། སྙིང་རྗེའི་རང་གཟུགས། སྤྱིར་རྗེ་བཙུན་འཇམ་དཔལ་དབྱངས་ནི་ཤེས་རབ་ཀྱི་ད་ལྷ་བྱས། རེད་དེ་སྤྱན་རས་གཟིགས་ཡང་དམིགས་བསལ་ཅིག་རེད་འདུག་བ། ང་རང་ཚོའི་ཤེས་རབ་སྙིང་པོའི་ནང་ལ་ཆ་བཞག་ན་ཨེ་ནི་བཅོམ་ལྡན་འདས་ལ་ཡར་དྲི་བ་དྲིས་ལན་ཞུ་མཁན་དེ་སྤྱན་རས་གཟིགས་རེད་འདུག་བ། ཁོ་རང་ནི་སྤྱན་རས་གཟིགས་སྙིང་རྗེའི་ལྷ་མཆོག་ཁོ་ཐུན་མོང་མ་ཡིན་པ་ཅིག་རེད་ཤག་ཨེ་ནི་ཐམས་ཅད་མཁྱེན་པ་དགེ་འདུན་གྲུབ་པ་ནས་བཟུང་བ་གཅིག་གི་གོང་མ་རིམ་བྱོན་གྱིས། ད་དངོས་གནས་འཕགས་པ་སྤྱན་རས་གཟིགས་དངོས་ལྟ་བུ་རེད། ད་ང་ད་དེ་འདྲ་གང་ཡོད་མ་རེད་དེ་ཡིན་ནའི་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་མཐིལ་དུ་བྱས་ནས་ཞོགས་ཀས་ལངས་པ་ད་ག་ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཟེར་ཡག་གི་སྨོན་ལམ་འདི་བརྒྱབ་ནས་ད།

ཡིད་ཆེས་བྱེད་མཁན། ཧི་མ་ལ་ཡའི་ས་ཁུལ་དེ་ཡོངས་རྫོགས་ལོ་དེ་རིང་ཆགས་བསྡད་ཡོད་རེད། ཨེ་ནི་དེ་རེད་དེ། དད་པ་དང་དམ་ཚིག་གཡོ་བ་མེད་པའི་ཨེ་ནི་ཁྱེད་རང་ཚོ་དེ་ལ་དྭགས་རྒྱ་ཆེའི་མི་མང་ལ་ཡང་ཨེ་ནི་འཕགས་པ་སྤྱན་རས་གཟིགས་ཀྱི་དབང་འབུལ་ཡ་ཡིན་ཨེ་ནི་ང་རེད། དངོས་གནས་དྲང་གནས་ཀྱི་བཅས་ཀྱི་ད་མི་དགོས་ཆོས་སོ་ས་བར་བཅས་ཀྱི། སེམས་ལ་བབས་ཀྱི་དགའ་ཚོར་ཡོང་བསྡད་ཀྱི་འདུག་ད་ངས་སྒྲུབ་བཞག་བྱེད་པའི་རིང་དེ་ཨེ་ནི་ཁྱེད་རང་ཚོས། མ་ཎི་བསགས་བྱེད་ཞུ་བ། ཨེ་ནི་ད་དགོས་པའི་དབང་གིས་ང་དེ། གི་ལས་དང་སྨོན་ལམ་གྱི་འབྲེལ་ནས་ད་རྒྱལ་དབང་གི་གང་ལྟར་སྐྱེ་ཕྲེང་ལ་སླེབས་བསྡད་ཡོད་རེད། ངས་བྱང་ཆུབ་སེམས་ཀྱི་ཉམས་ལེན་མཐིལ་དུ་བཟུང་གི་ཡོད། ཨེ་དེ་དང་འབྲེལ་ཏེ། སྟོང་ཉིད་ཀྱི་ལྟ་བ་དེ་ངས་ཉམས་ལེན་གྱི་མཐིལ་དུ་བཟུང་གི་ཡོད། བྱས་ཙང་ཨེ་ནི་ཁྱེད་རང་ཚོ་དེ་ཨེ་ནི། ང་དེ་རྒྱལ་དབང་གི་མིང་ཐོགས་དེ་བ། ཉིན་རེ་བཞིན་དུ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཉམས་ལེན་མཐིལ་དུ་བཟུང་མཁན་ཅིག་ཡིན། འོ་ད་དེ་འདྲ་ཅིག་གི་རྩ་ནས་ཨེ་ནི་ད་རེས་ཨེ་ནི་ད་ཐུགས་རྗེ་ཆེན་པོའི་དབང་ཞུ་ཡ་རེད། ཨེ་ཁྱེད་རང་ཚོའི་སེམས་ནང་ལ་དཔེ་དགའ་སྤྲོ་དང་ལྡན་པ་སྤོབས་པ་དང་ལྡན་པ་འདི་འདྲ་ཅིག་གི་ཐོག་ནས་ཨེ་ནི་གསན་ཤོག་ཨ། ཨེ་ནས་ང་དེ་འཕགས་པ་སྤྱན་རས་གཟིགས་ཀྱིས་ད་གང་དྲག་ཅིག་གིས་བྱིན་གྱིས་བརླབས་ཞེས་པའི་ད་དགེ་སློང་འདུལ་བ་འཛིན་པ་གསུམ་ལྡན་ངུར་སྨྲིག་འཛིན་པ་འདི་འདྲ་ཅིག་གིས་ད་དེ།

ཨ་ནི་ཀུན་སློང་མ་དག་པ་ཅིག་གི་འཆར་གི་ཡོད་པ་འདིའི་སྐོར་ལ་ཏོག་ཙམ་ཅིག་བཀའ་གནང་སོང། ད་སློབ་མ་སྟ་གོན་ཡིན་ད། ད་དེ་ལ་ཀུན་སློང་བཅོས་ཤིང་གཙོ་བོར་བསྐྱེད་པ་གསོལ་བ་བཏབ་ཅིང་འཛིན་དུ་བཅུག་པ། སྡོམ་པ་བཟུང་ཞིང་བྱིན་གྱིས་བརླབས་པ་སོ་ཤིང་དོར་ཅིང་ཁྱོར་ཆུ་སོགས་གསུམ་སྦྱིན་པ། སྤྲོ་བ་བསྐྱེད་ཅིང་བསྲུང་དང་རྨི་ལམ་བརྟག་པར་གདམས་པ་སྟེ་ལྔ། ད་དང་པོ། ཀུན་སློང་བཅོས་པ་ཟེར་ཏེ། ད་ཐོག་མར། ཀུན་སློང་བཅོས་ཤིང་གཙོ་བོར་བསྐྱེད་པ་ལ་སོགས་པ།

ལ་ལ་གསང་སྔགས་སྒྲུབ་དོན་གཉེར་འདི་ན་དཀྱིལ་འཁོར་འཇུག་པར་བྱེད། ང་རང་ཚོ་མང་པོ་ཅིག་གསང་སྔགས་ཀྱི་ཆོས་ཉམས་ལེན་བྱས་ནས་ཨ་ནི་ཚེ་འདི་གི་ལྟོ་གོས་གཏམ་གསུམ་ཡག་པོ་བྱུང་ན་བསམ་པ་བྱེད་ཀྱི་ཡོད་རེད། འདི་ནོར་བ་རེད། འདི་ན་དཀྱིལ་འཁོར་འཇུག་པར་བྱེད། བསོད་ནམས་འདོད་པ་དེ་ལས་གཞན་ཞེས་ནི། ཨེ་ཡང་ཏོག་ཙམ་གྱི་བསམ་བློ་རྒྱ་ཆེ་འཁོར་མཁན་ཚོས་ད་སྐྱེ་བ་ཕྱི་མ། ཨེ་ནི་དངོས་གནས་དྲང་གནས་ཀྱི་མི་གི་ལུས་རྟེན་བཟང་པོ་ཅིག་དང་ཨེ་ནི་བསྟན་པ་དང་མཇལ་བ་དེ་འདྲའི་ཡོང་བ་ཤོག་བསམ་པ་ཞིག་གིས་བསོད་ནམས་འདོད་པ་དེ་ལས་གཞན་གཞན་དག་འཇིག་རྟེན་གཞན་དོན་གཉེར། རིགས་འགའ་ཞིག་གིས་གླིང་གཞན་དང་གཞན་པ་ལ་ཡང་ཅིག་གིས་སེམས་ཅན་གྱི་དོན་བྱེད་ཡ་དེ་འདྲའི་གི་ཆེད་དུ་བསམ་ཡ་ཡོང་གི་རེད་འདི་འདྲ་ཡག་པོ་འདུག་སྐྱོན་མི་འདུག་འཇིག་རྟེན་ཕ་རོལ་དོན་གཉེར་བའི་དད་པ་མང་དུ་བྱེད་པ་ཡི་བློ་ལྡན་དཀྱིལ་འཁོར་འཇུག་བྱ་ཡི། ད་གང་དྲག་ཨེ་ནི། གཞན་དོན་ལ་ཡ་བསམ་ནས། ཨེ་ནི་ངས་འཕགས་པ་སྤྱན་རས་གཟིགས་ཀྱི་དབང་ཞུས་བསམ་པ་ཅིག་གི་བསམ་གྱི་ཡོད་ན་ད་འགྲིག་གི་ཡོད་རེད། ཚེ་འདི་གི་ལྟོ་གོས་གཏམ་གསུམ་རྐྱང་རྐྱང་ལ་བསམ་བློ་བཏང་ནས་དབང་ཞུས་ན་ཨེ་ནི་ཀུན་སློང་འདི་མ་དག་པ་རེད་ཟེར་འདི་གསུང་གི་འདུག་ཚེ་འདིའི་འབྲས་བུ་འདོད་མི་བྱ་ཚེ་འདི་རྐྱང་རྐྱང་བསམ་བློ་བཏང་ན་ཆོས་བྱེད་དགོས་ཀྱི་མི་འདུག་ག། འཛམ་བུ་གླིང་འདི་ཅིག་གིས་ད་རྒྱལ་ཁབ་མང་པོ་དངོས་པོ་རྐྱང་རྐྱང་བསམ་བློ་བཏང་ནས་ཡར་རྒྱས་འགྲོ་གི་ཡོད་རེད་དེ་སེམས་སྐྱིད་པོ་ཡོད་མ་རེད་ཨ་ནི་ག་ད་ཚེ་རབས་ཕྱི་མ་ལ་ཅིག་གིས་ད་སྐྱེ་བ་ཕྱི་མ་ཁས་ལེན་གྱི་ཡོད་པའི་དབང་དུ་བྱས་ན་ཨ་ནི་ཚེ་འདི་རྐྱང་རྐྱང་བསམ་བློ་བཏང་བསྡད་ན་ཚེ་རབས་ཕྱི་མ་ལ་ཕན་ཡ་ཡོད་མ་རེད་ཨོ་དེ་འདྲ་ཡིན་པ་ཡིན་དུས་ད་ནི་འཇིག་རྟེན་ཕ་རོལ་དོན་མེད་དེ་ཚེ་འདི་འདོད་པ་ཡོད་པ་ལ་འཇིག་རྟེན་ཕ་རོལ་དོན་མི་འགྱུར་འཇིག་རྟེན་ཕ་རོལ་དོན་གཉེར་གྱི་འཇིག་རྟེན་འདི་ཡི་འབྲས་བུ་རྒྱས། གཏན་དུ་བདེ་བ་ཅིག་གི། དང་མདོར་ན། རང་གི་སེམས་རྒྱུད་འདི་པའི། འཕགས་པ་སྤྱན་རས་གཟིགས་ཀྱི་བྱིན་རླབས་འཇུག་པའི་ཐོག་ནས་སེམས་རྒྱུད་བཟང་པོ་གཅིག་གི། དུག་གསུམ་མི་ཚེ་བསྐྱལ་ན་ཚེ་རབས་ནས་ཚེ་རབས་འཕགས་པ་སྤྱན་རས་གཟིགས་ཀྱིས་རྗེས་སུ་བཟུང་ཡག་དང་བདེ་ཞིང་སྐྱིད་པ་ཞིག་ཡོང་གི་རེད། འོ་ཀུན་སློང་དེ་འདྲའི་སྐོར་བྱས་པ་རེད། ཀུན་སློང་བཅོས་ཤིང། གཙོ་བོར་བསྐྱེད་པ་ཟེར་ཨ་ད་སློབ་མ་རྣམས་ངེད་ལ་སྟ་གོན་ཞུ་བ་ལ་ལྷར་བསྐྱེད་དགོས་པ་རེད། ང་རང་ཚོ་ཐ་མལ་པའི་ལུས་སེམས་ད་གའི་ངང་ནས་འདུག་བྱས་ན་དབང་ཐོབ་ཡ་ཟེར་མཁན་དེ་ཏོག་ཙམ་ད་ཁག་པོ་བྱེད་ཀྱི་ཡོད་རེད། དབང་ཐོབ་ཡ་ཟེར་མཁན་དེ་གང་དག་ཐ་མལ་པའི་སྣང་བ་དེའི་རེ་བ་འདོད། སངས་རྒྱས་ཀྱི་ས་ལ་འགྲོ་མཁན་འདི་ང་ཚོ་ཐ་མལ་པའི་ལུས་སེམས་འདི་མ་རེད། གང་དག་གསང་སྔགས་བླ་མེད་ཀྱི་ནང་ལོགས་ནས་གསུང་ཡག་གི་སྣང་བའི་རང་བཞིན་གྱི་རྟོག་པ་སོ་གསུམ། མཆེད་པའི་རང་བཞིན་གྱི་རྟོག་པ་བདུན། རྟོག་པ་བཞི་བཅུ།

གི་སྟེང་གི་དྲི་མ་རྣམས་རིམ་པས་རིམ་པས་རིམ་པས་ཕར་དག་ནི། མཐའ་ལ་ཨེ་ནི་སངས་རྒྱས་ཀྱི་སྐུ་གསུང་ཐུགས། འོ་དེ་འདྲས་འགྲུབ་ཡག་ཅིག་གི་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་དེའི་སྟེང་ནས་ཡོང་གི་ཡོད་རེད། དེའི་བཤད་པ་ཞིབ་ཕྲ་དངོས་གནས་སྤྱད་ཡོད་པས་སེམས་ཀྱི་གཏིང་ནས་དཔེ་ཡིད་ཆེས་རྙེད་ཡག་གི་བཤད་པ་དེ་སྔགས་བླ་མེད་ཀྱི་གཞུང་ནང་ནས་གསུང་གི་འདུག་ག་ད་ང་ད་སྐབས་འདིར་དེ་འདྲས་ཀྱི་ལུས་སེམས་ཕྲ་རགས་སྐད་ཆ་ཅིག་བཤད་མ་དགོས་བྱས་ད་ཐ་མལ་པའི་ལུས་ཀྱི་སྣང་བ་དེ་ཕར་སྦྱངས་ནི། རང་ཉིད་ཐུགས་རྗེ་ཆེན་པོའི་སྐུ་རུ་སྐྱེ་ཡར་དང། དེ་ནས་ཡང་མུ་མཐུད་ནི་བཀའ་དབང་གི་སྐབས་ལ་ཡིན་པས་ན་ལུས་ཕྲ་རགས་ཀྱི་སྐོར་གླེང་གནང་བའི་སྐབས་ལ་ད་ཚན་རིག་པ་ཡིན་ནའི་ལས་ནི་བློ་སྐྱེད་ཅིག་གི་ཡོང་གི་ཡོད་པ་དང་སྐབས་དེ་ཡིན་པས་ན་ནི་ད་ལྟའི་ལུས་སེམས་དེ་རྟེན་བྱེད་ཅེ་ངའོ་སྙམ་པའི་བློ་དེ་རིམ་པས་ཇེ་ཇེ་སྡུག་སུ་ནི་བསྒོམ་པ་བརྒྱུད་ཅེ་ནི། སྐྱོན་ཀུན་སེལ་བ་དང་ཡོན་ཏན་ཀུན་ལྡན་པའི་ང་གཅིག་ཡོང་ཡ་ལ་ནི་འབད་བརྩོན་དགོས་ཀྱི་ཡོད་པ་འདིའི་ཐོག་ལ་རྒྱག་རུམ་བྱེད་ནས་ཡང་སྡུག་ཅིག་བཀའ་གནང་སོང། ག་ད། འདི་འདྲས་ཀྱི་སེམས་ཕྲ་རགས་ཀྱི་དབྱེ་བ་བྱེད་ཡག་འདི་ཅིག་འདི། སྔགས་བླ་མེད་ཀྱི་སྐབས་ནས་གསུང་གི་འདུག་ག་ད་ཡིན་ནི་འདི་ད་རྒྱབ་རྟེན་གྱི་བཟོ་འདྲ་བྱེད་རེད་ད་ད་ད་ད་ང་རང་ཚོ་དེ་སེམས་ཕྲ་རགས་ཀྱི་སྐད་ཆ་ཅིག་བཤད་མ་དགོས་བྱས་ད་ང་ང་ཟེར་ཡག་གི་ཐ་སྙད་འཇུག་སའི་ང་ཟེར་ཡག་དེ་བཏགས་དོན་བཙལ་ན་ཡུལ་སྟེང་ནས་མེད་དེ་བ་མིང་བརྡས་བཞག་ཙམ་གྱིས་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཙང་ནས་ཐ་མལ་པའི་ལུས་དེ་དང་འབྲེལ་ནས་ཡིན་དུས་ཙང་ནས་སེམས་ཅན་ཟེར་ཡག་གི་ལས་དང་པོ་བ་ཟེར་ཡག་དེ་ཟེར་གྱི་ཡོད་རེད་ད་ལུས་འདི་བྱས་ནི་ཕྲ་བའི་ལུས། དེ་འདྲའི་རིམ་པས་རིམ་པས་ཀྱི་ཨེ་ནི་རླུང་སེམས་ཙམ་གྱི་བདག་ཉིད་ཀྱི་ལུས་འདི་འདྲ་ཐོབ་ཡོང་དུས་ཙམ་ནས་ཨེ་ནི་འོ་ད་གང་ལྟར་དག་པའི་ལྷ་ཟེར་ཡག་ཞིག་ཆགས་འགྲོ་གི་ཡོད་རེད་དེ་འདྲ་ཡིན་དུས་ང་རང་ཚོ་ད་ལྟ་ནས་ཨེ་ནི་ཐ་མལ་པའི་སྣང་ཞེན་དེ་ཕར་བསལ་ནི

ཀ་གང་ལྟར་དངོས་ཡོད་གནས་ཚུལ་གྱི་ད་བཤད་པ་དེ་འདྲ་ཅིག་ཡོང་གི་ཡོད་རེད་ཨ་ད་སྐབས་འདིར་ལུས་སེམས་ཕྲ་རགས་ཀྱི་སྐད་ཆ་གང་མ་བཤད་པ་བྱས་ད་ང་ང་ཟེར་ཡག་གི་ང་དེ་ཨེ་ནས་བཏགས་དོན་བཙལ་ན་རྙེད་རྒྱུ་མི་འདུག་ག་ཨེ་ནས་ད་མ་བརྟགས་མ་དཔྱད་པའི་ངང་ནས་ཨ་འདི་ད་ལྟའི་ལུས་སེམས་འདི་ལ་བརྟེན་ནས་ང་འོ་སྙམ་པའི་བློ་ཞིག་སྐྱེ་གི་ཡོད་རེད་ལ་ང་ཅིག་ཡོད་རེད་བ། འོ་ད་དེ་འདྲའི་གི་ང་དེ་འཕགས་པ་སྤྱན་རས་གཟིགས་ཀྱི་སྐུར་གྱུར་སོང་བསམ་པ་བྱེད་ཨ། ས་རྡོ་རི་བྲག་དེ་ཚོ་བྲེས་སངས་རྒྱས་ལ་སྒོམ་གྱི་ཡོད་མ་རེད་དེ་ཡང་དེ་འདྲའི་གི་བསམ་བློ་ད་གཅིག་ཡོད་དང་ཡོད་རེད། ཨ་ད་སྐབས་འདིར་ཨ་ད་ང་ང་ཟེར་ཡག་གི་ཐ་སྙད་བྱ་སའི་ང་ཞིག་འདུག་ག། འོ་ད་ང་དེ་ལུས་སེམས་ལ་བརྟེན་ནས་བཏགས་པ་རེད་བ་གང་ལྟར་གཅིག་གི་སེམས་ཀྱི་སྟེང་གི་དྲི་མ་ཕར་དག་ཡོང་དུས་ཙམ་ནས་ང་དེ་ཨེ་ནི་མཐར་གློ་བུར་གྱི་དྲི་མ་མཐའ་དག་ཕར་དག་ནི་རང་བཞིན་རྣམ་པར་དག་པའི་ང་དེ་སླེབས་ཡོང་དུས་ང་དེ་སངས་རྒྱས་ཆགས་ཡོང་གི་འདུག་ག

ང་རང་ཚོའི་སེམས་རང་བཞིན་གྱིས་སྟོང་པ། གློ་བུར་བའི་ད་དྲི་མ་དེ་གི་དེ་གློ་བུར་བ་རེད་གཉེན་པོ་སྐྱེས་པའི་སྟོབས་ཀྱིས་སྤང་ཐུབ་ཡག་རེད། དེ་འདྲ་ཡིན་དུས་ཙམ་ནས། དྲི་མ་གློ་བུར་བ་ཉིད་དང་ཡོན་ཏན་རང་བཞིན་ཉིད་ལྡན་ཕྱིར། བྱས་ནས་དྲི་མ་དེ་སེམས་སྟེང་གི་ཆགས་སྡང་གི་བློ་དེ་སྐྱོན་རེད་གི་དེ་གློ་བུར་བ་རེད་སེམས་ཀྱི་རང་བཞིན་འོད་གསལ་བ་རེད། དྲི་མ་རྣམས་ནི་གློ་བུར་བ། གསུང་གི་འདུག་ག། དེ་ང་ཚོ་དངོས་གནས་དྲང་གནས་ཀྱི་རེ་བ་རྒྱག་ས་འདི་ག་སླེབས་ཀྱི་འདུག་ག། གཅིག་གི་སེམས་ཀྱི་སྟེང་གི་སྐྱོན་འདི་ཡིན་ཏེ། ག་རེ་ཟེར་དགོས་རེད་ཕུལ་གྱི་ཕྱིན་ཅི་ལོག་གི་བློ་ཞིག་ཆགས་ནས། ཕྱིན་ཅི་མ་ལོག་པའི་བློ་ཡར་སྐྱེ་ཡོང་དུས་ཙམ་ནས་ཕྱིན་ཅི་ལོག་གི་བློ་དེ་ཡིན་ཏེ་སེལ་ཐུབ་ཡག་ཅིག། དེ་འདྲ་ཡིན་པ་ཡིན་དུས་ཙམ་ནས། ད་ལྟ་ང་རང་ཚོའི་ཤེས་རྒྱུད་འདི་ག། གློ་བུར་བའི་དྲི་མ་དེ་ཡིན་ཏེ་བསམ་བློ་བཏང་བསམ་བློ་བཏང་བསམ་བློ་བཏང་ནས།

བདེན་འཛིན་གྱི་མ་རིག་པའི་དབང་གིས་བྱུང་བསྡད་པ་ཆགས་བསྡད་འདུག་ག་ཁོ་དེ་ལ་བར་དུ་བསམ་བློ་བཏང་བསམ་བློ་བཏང་ན་བདེན་འཛིན་ཟེར་ཡག་དེ་ཕྱིན་ཅི་ལོག་གི་བློ་ཆགས་བསྡད་འདུག་ག་བྱས་ཙང་ཀ་ཉོན་མོངས་ཀྱི་བློ་དེ་ཚོ་བྲལ་ཏེ་ཕྱིན་ཅི་ལོག་གི་རྟོག་པས་ད་དུ་ཡོང་བསྡད་པ་ཞིག་ཡིན་དུས་ཙམ་ནས་གནས་ལུགས་ཇི་མ་ཇི་བཞིན་དུ་ཤེས་པ་བྱུང་ན་རིམ་པས་རིམ་པས་ཀྱི་དྲི་མ་དེ་དག་འགྲོ་ཡག་ཅིག་ཡིན།
དེ་བཞིན་ཡང་ད་རེས་ཀྱི་ད་དབང་གནང་བའི་སྐབས་ལ་ཡིན་ན་སྟོང་ཉིད་ཀྱི་ཐོག་ནས་ད་ང་ཟེར་ཡ་འདི་མིང་བརྡས་བཞག་ཙམ་གཅིག་ཡིན་པ་འདི་ཡང་སྒྲུབ་གཞི་བྱས་བྱས་ཨ་ནི་འཕགས་པ་སྤྱན་རས་གཟིགས་ཀྱི་སྐུ་ལ་གྱུར་སོང་སྙམ་པའི་ཐོག་ནས་ཨ་ནི་བསམ་བློ་བཞག་སྟངས་ཞུ་ན་རེད་བློ་འཇོག་སྟངས་ཀྱི་ཐོག་ལ་འདུག་ཅིག་ག་ན་སོང། རང་ཉིད་མཚོན་པའི་ཕྱི་དང་ནང་གི་ཆོས་འདི་འདུག་ཟེར་བ་བལྟ་ཡོང་དུས་ཙམ་ནས་དོན་སྟེང་ནས་ཡོད་པ་འདྲ་བོ་ཞིག་སྣང་གི་ཡོད་རེད་ཁོ་འདི་རེད་པ་དོན་སྟེང་ནས་ཡོད་ན་བཏགས་དོན་བཙལ་ན་གསལ་དུ་གསལ་དུ་འགྲོ་དགོས་པ་ཞིག་རེད་དེ་མི་འདུག་ག་ས་དེ་འདྲ་ཡིན་དུས་ཙམ་ནས་དངོས་པོ་རང་བཞིན་དང་བྲལ་བ་ཟེར་ཡ་དེ་གི་བསམ་བློ་ཡག་པོ་འཁོར་ཡོང་དུས་ཙམ་ནས་ཁོ་རིམ་པས་རིམ་པས་གི་ཕྱི་ནང་གི་ཆོས་འདི་གཉིས་དེ་དོན་གྱི་ངོས་ནས་ཡོད་པ་ཞིག་སྣང

དེ་ཕྱིར་འཇིག་རྟེན་གྱི་ཐ་སྙད་བདེན་ལ་རྣམ་པར་དཔྱད་མི་བྱ་ཟེར་ནས། ཐ་སྙད་ཀྱི་ཆོས་དེ་ཡོད་དེ། མིང་བརྡས་བཞག་ཙམ་གཅིག་ག་ནས་བསམ་བློ་བཏང་བ་མ་གཏོགས་དོན་སྟེང་ནས་ཡོད་པ་ལྟ་བུ་ཞིག་སྣང་བསྡད་ཡ་དེ། བློ་འཁྲུལ་པའི་དབང་གིས་ཡོང་བ་མ་གཏོགས་དོན་སྟེང་ནས་གྲུབ་པ་གཏན་ནས་ཡོད་མ་རེད་གསུང་བ་རེད། དེ་བཞིན་དུ་དབུ་མ་འཇུག་པའི་ནང་ལ་ཡང་གལ་ཏེ་རང་གི་མཚན་ཉིད་བརྟེན་འགྱུར་ན་དེ་ལ་སྐུར་བས་དངོས་པོ་འཇིག་པའི་ཕྱིར། སྟོང་ཉིད་དངོས་པོ་འཇིག་པའི་རྒྱུར་འགྱུར་ན་དེ་ནི་རིགས་མིན་དེ་ཕྱིར་དངོས་ཡོད་མིན་བྱས་ནས་རྒྱུ་ལ་དཔྱོད་པ་རྡོ་རྗེ་ཟེགས་མའི་གཏན་ཚིགས། ངོ་བོ་ལ་དཔྱོད་པ་གཅིག་དུ་བྲལ་གྱི་གཏན་ཚིགས། འབྲས་བུ་ལ་དཔྱོད་པ་ཡོད་མེད་སྐྱེ་འགོག་གི་གཏན་ཚིགས་དུ་བསམ་བློ་བཏང་ཡོང་དུས། རྒྱུ་ངོ་བོ་འབྲས་བུ་གང་ཡང་ཕ་གི་བཏགས་དོན་བཙལ་ནས་རྙེད་ཡ་མེད་པ་ཆགས་ཡོང་གི་འདུག་བྱས་ཙང་ཁ་བསྡོམས་ཏེ་འདི་སྐད་དེ། མ་བརྟགས་མ་དཔྱད་པའི་ངང་ནས་མིང་རྐྱང་བཏགས་ཡོད་ཙམ་གྱིས་ཡོད་པ་ཞིག་མ་གཏོགས་དོན་སྟེང་ནས་གྲུབ་པ་ཅིག་གཏན་ནས་ཡོད་མ་རེད། ཆོས་རྣམས་རང་བཞིན་གྱིས་གྲུབ་པས་སྟོང་པ་རེད་ཟེར་ཡ་འདི་དངོས་གནས་དྲང་གནས་ཀྱི་དབུ་མའི་གཞུང་གཙོ་བོ་རེད་ཤག་ལྷག་དོན་དུ་དཔལ་ལྡན་ཟླ་བ་གྲགས་པ་ཐ་སྙད་དུ་ཡང་རང་མཚན་ཞལ་གྱིས་མི་བཞེས་པའི་དཔལ་ལྡན་ཟླ་བ་གྲགས་པའི་ལུགས་ཀྱི་སྟོང་པ་ཉིད་ཀྱི་ལྟ་བ་དེ་ཞིབ་པོ་གཅིག་རྒྱུ་མཚན་དུ་བསམ་བློ་བཏང་ཡོང་དུས་འདི་མ་གཏོགས་འགྲོ་ས་མི་འདུག་བསམ་པ་ཞིག་བློ་ལ་ཤར་འདུག་ག། ད་ང་ཆ་བཞག་ན་དཔེ་ཉིན་ལྟར་རེ་སྟོང་ཉིད་ཀྱི་ལྟ་བ་དེ་བསམ་བློ་བཏང་བསྡད་ཡོད། ད་བ་ད་དེ་ལྟ་བུའི་སྟོང་པ་ཉིད་ཀྱི་བསམ་བློ་བཏང་ནས་ད་ཐ་མལ་པའི་ཕུང་ཁམས་སྐྱེ་མཆེད་དེ་ཡིན་ཏེ།

ཕར་བསྐྱེད་ནས་ཡོང་དུས་ཙམ་ནས་དཔེར་ན་ང་ཨ་མདོ་རེད་ཨ་མདོའི་སྤྱན་རས་གཟིགས་ཟེར་ཡ་མི་འདུག་ཁྱེད་རང་ཚོ་ལ་དྭགས་ལ་དྭགས་ཀྱི་སྤྱན་རས་གཟིགས་ཟེར་ཡ་ཡོག་མ་རེད་གང་ཟེར་རགས་པ་གློ་བུར་བའི་རླུང་སེམས་འདི་དེ་ཕར་བཞག་ནས་ཕྲ་བ་གཉུག་མའི་རླུང་སེམས་ལ་བརྟེན་ནས་བཏགས་ཙམ་གྱི་ང་དེའི་སྟེང་ནས་བསམ་བློ་བཏང་ཡོང་དུས་དེ་ཚང་མ་བློ་ལ་གཅིག་གྱུར་རེད་པ་ཨོཾ་པདྨཱནྟ་ཀྲྀཏ་ཧཱུྃ་ཕཊ། སློབ་མ་རྣམས་སྐད་ཅིག་གིས་འཕགས་པ་སྤྱན་རས་གཟིགས་ཞལ་གཅིག་ཕྱག་གཉིས་པའི་རྣམ་པ་ཅན་དུ་གྱུར། ད་འདི་བཤད་མ་ཐག་པ་ནང་བཞིན་སྤྱན་རས་གཟིགས། ཕྲ་བ་གཉུག་མའི་རླུང་སེམས་ཀྱི་སྟེང་ནས་བཏགས་ཙམ་གྱི་ང་དེ་ད་སྤྱན་རས་གཟིགས་ཀྱི་སྐུར་གསལ་བྱས་བསམ་བློ་བཏང་གི་ཡོད་རེད། ད་ལྟ་གསོལ་བ་གདབ་པ་འདི་ཡི་རྗེས་ཟློས་མཛད་པར་ཞུ།

དགོད་རོགས་གནང་ཟེར་ཡག་ཅིག་གི་འདུག་བཟོ་རེད། ཐར་པ་ཆེན་པོའི་གྲོང་མཆོག་ཏུ་མགོན་པོས་བདག་ནི་གཞུག་ཏུ་གསོལ། ད་དེ་ནས་ཀུན་སློང་བཅོས་གསོལ་བ་སྐྱེས་བུ་གཙོ་བོ་རྡོ་རྗེ་སྡོམ་པ་བཟུང་ཞིང་བྱིན་གྱིས་བརླབས་པ་གསོལ་བ་རྡོ་རྗེ་འཛིན་དུ་གཞུག་པ་ཟེར་དེ་རེད་ཤག་ད་འདི་ཡང་གསན་པར་ཞུ། བུ་ཚུར་ཤོག་ཅིག་ཐེག་ཆེན་པོ་གསང་སྔགས་སྤྱོད་ཚུལ་ཆོ་ག་ནི་ཁྱོད་ལ་ཡང་དག་བསྟན་པར་བྱ། བུ། ཟེར་ནས་ཉེ་བའི་ཚིག་གིས་འབོད་པ་རེད། ཉོན་མོངས་པའི་གཞན་དབང་ལ་བཏང་ནས་བདེན་འཛིན་གློ་བུར་བའི་གཞན་དབང་དུ་བཏང་ནས་པའི་སྲིད་པ་འཁོར་བ་དེ་ལ་པའི་གཏན་དུ་འཁྱམས་དེ་འདྲ་མ་བྱས་པར་ཚུར་ཤོག་ང་རང་ཚོའི་སེམས་གཏིང་ནས་ཐར་པ་སྒྲུབ་ཡག་ཅིག་ཡོད་པ་ཡིན་དུས་ཙང་ནས་པའི་གློ་བུར་བའི་ཆོས་འཁོར་བའི་ཆོས་ལ་ཕར་སེམས་ཞེན་དེ་འདྲ་ཕར་བཞག་ནས་བུ་ཚུར་ཤོག་བུ་ཚུར་ཤོག་ཅིག་ཐེག་ཆེན་པོ་གསང་སྔགས་སྤྱོད་ཚུལ་ཆོ་ག་ནི་ཁྱོད་ལ་ཡང་དག་བསྟན་པར་བྱ་ཁྱོད་ནི་ཚུལ་ཆེན་སྣོད་ཡིན་གྱིས་སྐུ་གསུང་ཐུགས་ཀྱི་རྡོ་རྗེ། དུས་གསུམ་འབྱུང་བའི་སངས་རྒྱས་རྣམས་རྡོ་རྗེ་སྔགས་ཀྱི་མཐུ་ཡིས་ནི་ཡེ་ཤེས་མཉམ་མེད་ཡང་དག་གསང་སྔགས་སྦྱོར་བ་མཉམ་མེད་པ་གང་གིས་ཤཱཀྱ་སེང་གེ་སོགས་མཆོག་རྣམས་ཀྱིས་ནི་བདུད་ཀྱི་མི་བཟད་ཆེན་པོ་སྟོབས་ཆེན་བཅོམ། འཇིག་རྟེན་རྗེས་འཇུག་རྟོགས་ནས་ནི་འཁོར་ལོ་བསྐོར་ནས་མྱ་ངན་འདས་དེ་བས་ཀུན་མཁྱེན་ཐོབ་བྱའི་ཕྱིར་བུ་ཡིས་བློ་གྲོས་འདི་གྱིས་ཤིག། ད་ག་ནང་བཞིན་གྱི་རིན་པོ་ཆེ་ནས་ཡང་བཀའ་སློབ་ནང་ལོགས་ལ། སངས་རྒྱས་བཅོམ་ལྡན་འདས་ལ་ང་རང་ཚོས་དཔེ་བལྟས་པའི་ཐོག་ནས་རང་རྒྱུད་ལ་སྟོང་ཉིད་ཀྱི་ལྟ་བ་སྒོམ་པ་དང་བྱང་ཆུབ་སེམས་ལ་བསམ་བློ་བཏང་བྱས་རྗེས་བསྐྱོད་དགོས་ཡ་འདི་གནད་འགག་ཅིག་ཆགས་ཀྱི་ཡོད་པ་དང་ཨེ་ནི་སེམས་ཀྱི་རྣམ་པ་འདི་གཅིག་ཡང་ངོ་སྤྲོད་ཞུ་གི་ཡིན།
སངས་རྒྱས་བཅོམ་ལྡན་འདས་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན།

ཐར་པ་ཙམ་གྱི་རྒྱུ་ལ་ཡང་མ་འགྲོ་ཡ། ཐམས་ཅད་མཁྱེན་པའི་རྒྱུ་ལ་འགྲོ་ཡ་ལ་བྱང་ཆུབ་ཀྱི་སེམས་ཡག་པོ་ཞིག་བསམ་བློ་བཏང་ནས་དེ་འདྲའི་གྱིས་ད། ཐབས་ཤེས་ཟུང་འབྲེལ་གྱི་བློ་དེ་འདུག་བསམ་བློ་བཏང་པ་ཡིན་ན་ང་རང་ཚོ་ཡ། སངས་རྒྱས་བཅོམ་ལྡན་འདས་ཁོ་རང་གིས་ཇི་ལྟར་བརྙེས་པའི་གོ་འཕང་ད་ག་ནང་བཞིན་ཅིག་ང་རང་ཚོ་ཐོབ་ཐུབ་ཡ་ཅིག་ཡོད་བསྡད་པ་རེད་དེ་འདྲ་ཞིག་བློ་ལ་བཞག་ནས་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཟེར་ནས་སྨོན་ལམ་རྒྱག་ཡ་དེ། དོན་དག་འདི་འདྲ་ཞིག་བློ་ལ་ཤར་བའི་ཐོག་ནས་ཨེ་ནི་སྨོན་ལམ་རྒྱག་དགོས་པ་རེད། ད་དེ་ལྟ་བུའི་སངས་རྒྱས་ཟེར་ཡག་གི་ཚིག་གཉིས་ཀྱིས་བཤད་པ་དེ་ཡང་འདི་འདྲའི་གི་ད་སྤངས་རྟོགས་མཐར་ཕྱིན་པའི་གོ་འཕང་ཞིག་སངས་རྒྱས་བཅོམ་ལྡན་འདས་ཀྱིས་མངོན་དུ་མཛད་པ་ནང་བཞིན་ཅིག་ང་རང་ཚོའི་དྲི་མ་གློ་བུར་བ་རེད་འདི་འདྲ་ཡིན་དུས་ཙང་ནས་ཉམས་ལེན་ཡག་པོ་བྱས་ན་ང་རང་ཚོའི་བློ་འདི་སངས་རྒྱས་བཅོམ་ལྡན་འདས་ཀྱི་ཐུགས་ནང་བཞིན་ཅིག་གི་ང་ཚོ་སྒྲུབ་ཐུབ་ཡག་ཅིག་ཡོད་པ་ཡིན་དུས་ཙང་ནས་ད་ལྟ་བྱང་ཆུབ་སེམས་དཔའི་ད་སྡོམ་པ་བཟུང་ནས་དེ་འདྲའི་གྱིས་ད་སངས་རྒྱས་བཅོམ་ལྡན་འདས་ཁོ་རང་གི་སྐུ་གསུང་ཐུགས་ཀྱི་ཡོན་ཏན་ག་འདྲས་ཅིག་ཡོད་པ་ནང་བཞིན་ང་རང་གིས་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ཇི་སྲིད་ནམ་མཁའ་གནས་ཀྱི་བར་ལ་གཞན་དོན་རྒྱུན་མི་ཆད་དུ་བསྒྲུབ་ཡ་ཅིག་ཡོང་བ་ལ་ཨེ་ནི་སངས་རྒྱས་བཅོམ་ལྡན་འདས་ཁོ་རང་གི་ཐུགས་རྒྱུད་ཀྱི་རྟོགས་པའི་ཡོན་ཏན་ནང་བཞིན་ཅིག་རྒྱུད་ལ་སྐྱེས་པ་ཅིག་བྱ་གི་ཡིན་བསམ་པའི་ཐོག་ནས་ཨ་ནི་བྱང་ཆུབ་སེམས་དཔའི་སྡོམ་པ་བཟུང་ཡ་དེ་ཡིན་ད། དེ་བྱང་ཆུབ་སེམས་དཔའི་སྡོམ་པ་བཟུང་ཡ་ཟེར་མཁན་དེ་ཞེ་པོ་ཅིག་གི་ནུས་པ་ཆེན་པོ་རེད་ཤག་རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི་བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས་སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར་བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི་ཟེར་ཨ་ཀི་ང་རང་ཚོའི་ད་ཚིགས་བཅད་དེ་ཞེ་པོ་ཅིག་གི་ནུས་པ་ཆེན་པོ་རེད་འདུག་ག་དེ་ཡག་པོ་ཅིག་བསམ་བློ་བཏང་ཡོང་དུས་སེམས་པ་ལྷོད་ཤིག་ཤིག་བྱ་ཡ་ཅིག། དེ་འདྲ་ཡིན་དུས་བྱང་ཆུབ་ཀྱི་སེམས་བསྒོམས་ན། རང་སྐྱིད་པ། རོགས་སྐྱིད་པ་ཀུན་ལ་ཕན་པ་ཅིག་གི་ཞེ་པོ་ཅིག་རྩ་ཆེན་པོ་རེད་ཤག་ད་དེ་འདྲ་ཡིན་དུས་བྱང་ཆུབ་སེམས་དཔའི་སྡོམ་པ་བཟུང་སྙམ་པའི་ཐོག་ནས་ཨེ་ནི་སྡོམ་པ་བཟུང་བ་འདི་ཡི་རྗེས་ཟློས་མཛད་པར་ཞུ། དཀོན་མཆོག་གསུམ་ལ་བདག་སྐྱབས་མཆི།
དཀོན་མཆོག་གསུམ་ལ་བདག་སྐྱབས་མཆི།

བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས་སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། དཀོན་མཆོག་གསུམ་ལ་བདག་སྐྱབས་མཆི། སྡིག་པ་ཐམས་ཅད་སོ་སོར་བཤགས། འགྲོ་བའི་དགེ་ལ་རྗེས་ཡི་རང། སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང། སངས་རྒྱས་ཆོས་དང་ཚོགས་མཆོག་ལ། བྱང་ཆུབ་བར་དུ་བདག་སྐྱབས་མཆི། རང་གཞན་དོན་ནི་རབ་བསྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་བགྱི།

གསོལ་བ། སྡོམ་པ་བཟུང་ཞིང་ད་བྱིན་གྱིས་བརླབ་པའོ་ཟེར་ཡ་དེ་ཡིན་པ་རེད་ད་དེ། སྒོ་གསུམ་བྱིན་གྱིས་བརླབ་ཡ། སློབ་མ་རྣམས་ཨེ་ནི་སྤྱན་རས་གཟིགས་རྣམ་པར་གསལ་ནས་སྙིང་གར་རྡོ་རྗེ་ནག་པོ་རྩེ་ལྔ་པའི་ལྟེ་བར་ཉི་མ་ལ་ཧཱུྃ་ནག་པོ་མགྲིན་པ་པད་མ་དམར་པོ་འདབ་མ་བརྒྱད་པའི་ལྟེ་བར་ཟླ་བ་ལ་ཨཱཿ་དམར་པོ་སྤྱི་བོ་འཁོར་ལོ་དཀར་པོ་རྩིབས་བརྒྱད་པའི་ལྟེ་བར་ཟླ་བ་ལ

དབང་རིམ་པ་འདུག་ས་གནང་བའི་སྐབས་ལ་ཡིན་པས་ན་མཆོད་པ་འབུལ་བ་དང་ནི་སོ་ཤིང་དོར་བ། ཁྱོར་ཆུ་སྦྱིན་པ་ལ་སོགས་པ་དག་གྲུབ་པའི་རྗེས་ལ་ནི་བྱང་ཆུབ་སེམས་དཔའི་སྡོམ་པ་འབོགས་ཆོག་གནང་སོང།
ད་ཆོས་བཤད་དེ་སྤྲོ་བ་བསྐྱེད་པ་ཟེར་དེ་འོ་ད་ང་རང་ཚོ་ཚང་མ་ལོག་སྤྱིར་མི་ཆོས་ཐམས་ཅད་ལ་མི་ཡག་པོ་རེད་ངས་གུས་ཞབས་བྱེད་ཀྱི་ཡོད་ཆོས་ལུགས་ཚང་མ་ལ་རྒྱུ་མཚན་དེ་ཆོས་ལུགས་ཚང་མ་ལོག་གིས་ཕན་སེམས་བྱེད་ཡག་ཟེར་མཁན་དེ་མི་ལ་ཕན་ཐོགས་བྱེད་ཡག་གནོད་པ་མ་བྱེད་ཟེར་དེ་ཆོས་ལུགས་ཚང་མས་གསུང་གི་འདུག་ག། ངས་ཆོས་ལུགས་ཚང་མ་ལ་གུས་ཞབས་ཞུ་གི་ཡོད། ད་སངས་རྒྱས་པའི་ཆོས་ཀྱིས་གཞན་ལ་ཕན་སེམས་བྱེད་ཡ་དེ་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཚང་མ་ལོག་གི་རྒྱུད་ལ་ཁམས་བདེ་གཤེགས་སྙིང་པོ་ཡོད་པ་ཡིན་དུས་རྩ་ནས་ཨེ། རང་རང་གིས་གང་ལྟར་ཅིག་གི་སེམས་སྟེང་གི་གནས་སྟངས་དེ་ཡག་པོ་ཤེས་པའི་ཐོག་ནས་ཨེ་ནི་ལམ་ཡག་པོ་ཞིག་བསླབ་ན་སེམས་སྟེང་གི་དྲི་མ་བག་ཆགས་དང་བཅས་པ་སྦྱངས་ཏེ་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་ཡ་ཅིག་ཡོད་རེད། ཨོ་དེ་འདྲ་ཡིན་དུས་རྩ་ནས་ང་རང་ཚོ་ཚང་མ་ལོག་གི་དེ་རིང་ད། འཕགས་པ་སྤྱན་རས་གཟིགས་ཀྱི་ད་དབང་སྔོན་འགྲོ་ཨེ་ནི་སྟ་གོན་ལེགས་པར་གྲུབ་པ་ལས་ཨེ་ནི་ཚང་མ་ལོག་གིས་ཐུགས་དགྱེས་པ་ཆེན་པོའི་སྒོ་ནས་ད་ཕལ་ཆེར་བྱང་ཆུབ་སེམས་དཔའི་སྡོམ་པ་བཟུང་ཡ་ནི་ངས་ཉིན་ལྟར་རེ་བཞིན་བསམ་བློ་བཏང་གི་ཡོད་ད་འཇུག་པ་མགྱོགས་པོ་ཅིག་ཀློག་བཞག་ན་ད་བྱས་ན་སློབ་མ་རྣམས་འཕགས་པ་ཐུགས་རྗེ་ཆེན་པོའི།

དེའི་ནང་དབང་རྫས་ཨོམ་ཧོ་ས་ཧོ་ཏཱ་ཏཱ་ཀ་ཏཱ་ཨ་ནུ་ར་ཀ་ན་བུ་ཏི་ཨ་ལང་ཀ་ར་བྷེ་ཏྲ་པུ་ཛ་མན་ག་ས་མུན་ཏྲ་བྷ་ར་ན་ཧོམ་ཨོམ་བྷེ་ཛ་ར་ཛ་སྟོད་གཡོགས་བྱེད་དེ་ནས་གཙུག་ཏོ་ཨོམ་བྷེ་ཛ་ར་ཀྱ་ཧོམ་ཨོམ་བྷེ་ཛ་ཨུ་ནི་ཀ་ཧོམ་གཙུག་ཏོ་བྱིན་པ་བྱེད། ད་པདྨའི་རིགས་ཀྱི་དམ་རྒྱ་ལ་ཐལ་མོ་སྦྱར་ནས་ཨེ་ནི་ཁ་དུག་སོགས་བཏང་ནས་པདྨའི་རིགས་ཀྱི་ཕྱག་རྒྱ་རེད་ད་པདྨའི་རིགས་ཀྱི་ཕྱག་རྒྱ་དེ་སྙིང་གར་བཅིངས་ནས་ཨེ་ནི་སྔགས་འདི་རྗེས་ཟློས་གནང་ཤོག་ཨཱ། ཨོམ་པདྨ་ཨུདྦྷ་བཱ་ཡེ་སྭཱ་ཧཱ། ཨོམ་པདྨ་ཨུདྦྷ་བཱ་ཡེ་སྭཱ་ཧཱ། ད་དེ་ནས་སློབ་མ་རྣམས་སྤྱན་རས་གཟིགས་སུ་གྱུར་པའི་སྙིང་གར་ཉི་མ་ལ་ཧཱུྃ་སྔོན་པོ་མགྲིན་པ་པདྨ་ལ་ཨཱ་དམར། སྤྱི་བོ་ཟླ་བ་ལ་ཨོམ་དཀར་པོ་ཡི་གེ་གསུམ་གྱི་འོད་ཟེར་གྱིས་ལུས་གསལ་བར། ལུས་འོད་གསལ་བར་བྱས། ད་དེ་ནས་བྱང་ཆུབ་སེམས་དཔའི་སྡོམ་པ་བཟུང་ཡག་དེ་ཡིན་པ་རེད་ཨེ། ད་ཚར་མང་པོ་ཞུས་ཚར་རེད་ད་བྱང་ཆུབ་སེམས་དཔའི་སྟོང་པ་གསུང་ཡང་དེ། རབ་ལ་བྱུང་ན་ཙོག་ཙོག་བྱས་བཞུགས་ཤོག་ཨ། ད་བྱང་ཆུབ་ཀྱི་སེམས་ཟེར་ཡག་འདི་དེ་བཞི་པོ་ཅིག་རེད་ཤག། རང་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་གཞན་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས། འཕྲལ་དུ་བདེ་བ་ཡང་བྱང་ཆུབ་ཀྱི་སེམས། ཨེ་ནི། ཕུགས་ལ་བྱང་ཆུབ་ཐོབ་ཡག་དེ་བྱང་ཆུབ་ཀྱི་སེམས། དངོས་གནས་དྲང་གནས་ཀྱི་བྱང་ཆུབ་ཀྱི་སེམས་སུ་སྟེ་ཨ་ཏི། བསམ་བློ་བཏང་ན་འཕྲལ་དུ་ལུས་བདེ་བ་སེམས་སྐྱིད་པ་རང་སྐྱིད་པ་ཨེ་ནི་རིམ་གྱིས།

དེའི་ནུས་པ་ཡོངས་སུ་རྫོགས་པ་དེ་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་མཐའ་ཡས་པའི་སེམས་ཅན་མཐའ་དག་ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་ལ་གཞན་དོན་སྒྲུབ་བསམ་པ་ཅིག་དང་ད་དེའི་ཆེད་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཅིས་ཀྱང་བྱ་བསམ་པའི་ཐོག་ནས་བྱང་ཆུབ་སེམས་དཔའི་སྡོམ་པ་བཟུང་ཡག་ཡིན་ད།

རང་གཞན་དོན་ནི་རབ་བསྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་བགྱི། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས། སེམས་ཅན་ཐམས་ཅད་བདག་གིས་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། དཀོན་མཆོག་གསུམ་ལ་བདག་སྐྱབས་མཆི། སྡིག་པ་ཐམས་ཅད་སོ་སོར་བཤགས།

ང་རང་ཚོ་དངོས་གནས་དྲང་གནས་ཀྱི་སྐལ་བ་བཟང་པོ་རེད་རང་དོན་བསྒྲུབ་ན་ཡང་བྱང་ཆུབ་སེམས་སྒོམ་པ་ལས་ལྷག་ག་མི་འདུག་གཞན་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་ལས་ལྷག་ག་མི་འདུག་ཆ་དེ་འདྲ་ཡིན་དུས་ཙམ་ན་རང་དང་གཞན་གྱི་འཕྲལ་དང་ཕུགས་ཀྱི་འདོད་དོན་ཚང་མ་བསྒྲུབ་ཡག་གི་གཞི་རྩ་རུ་དེ་བྱང་ཆུབ་སེམས་དཔའི་སྡོམ་པ་རེད་ཤག། བདག་ན་ཞིག་ཡར་མུ་མཐུད་ནས་འཁྱག་རོམ་བྱེད་ནས་ད་འཕགས་པ་འཕགས་པ་སྤྱན་རས་གཟིགས་ཀྱི་ད་བཀའ་དབང་འདི་གནང་པའི་སྐབས་ལ།

སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་གྱི་སངས་རྒྱས་ཀྱི་གོ་འཕང་དེ་འདྲ་ཅིག་ད་ལྟའི་ང་རང་ཚོའི་དྲི་མ་དང་བཅས་པའི་སེམས་རང་བཞིན་འོད་གསལ་བ་ད་དེ་སངས་རྒྱས་ཀྱི་གོ་འཕང་ཐོབ་པ་ཅིག་ཅིས་ཀྱང་ཡོང་བར་ཤོག་ཅིས་ཀྱང་བྱ་བསམ་པའི་འདུན་པ་ཤུགས་དྲག་པོ་ཅིག་བསྐྱེད་ཤོག་ཨ། ད་ལྟ་དེ་ནས་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་པ་ལ་ད་དེ་གི་གོང་དུ་བཤད་ཟིན་པ་ནང་བཞིན་གྱི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཐོབ་པར་བྱའོ་སྙམ་པའི་སེམས་ཀུན་རྫོབ་པ་དེ་ཉིད་ཟླ་བའི་དཀྱིལ་འཁོར་ཡོངས་སུ་རྫོགས་པའི་ངང་དུ་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་ཡག་དེ་མ་གཞི་ད་ག་ད་དེ་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཐོབ་པར་བྱའོ་སྙམ་པའི་སེམས་ཀུན་རྫོབ་པ་དེ་ཉིད་ད་ང་རང་ཚོའི་རྒྱུད་ལ་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་རྒྱུ་ཆ་ཚང་འདུག་ག་ད་དེ་ང་རང་ཚོའི། ངོ་ཤེས་པར་བྱས། ཨེ་ནི་དེའི་སྟེང་གི། ཨེ་ནི་སངས་ད་གིན་ལབ་ཚར་རེད་ད། སྐྱོན་ཐམས་ཅད་སངས་བློ་གྲོས་མཐའ་ཡས་པ་རྒྱས་ཡག་ཅིག་གི་དེ་འདྲ་ཅིག་ང་རང་ཚོའི་ཤེས་རྒྱུད་ད་གའི་སྟེང་ནས་གྲུབ་བསགས་པ་ཅིག་གིས་ད་སངས་རྒྱས་བཅོམ་ལྡན་འདས་ཁོ་རང་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་སྔོན་ལ་ལོ་དྲུག་དཀའ་སྤྱད་མཛད་དེ་ནས་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་འདུག་ག་སངས་རྒྱས་བཅོམ་ལྡན་འདས་ཁོ་རང། ང་རང་ཚོའི་ཐུན་མོང་གདུལ་བྱའི་སྣང་ངོ་ལ་དཔེ་འཁྲུངས་པའི་ཁ་ཐུག་ནས་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་གྱི་སངས་རྒྱས་ཀྱི་རྣམ་པ་བསྟན་མི་འདུག་ག་ཨེ་ནི་ཐ་མལ་པའི་རྣམ་པ་ལ་བརྟེན་ནས་ལོ་དྲུག་དཀའ་སྤྱད་མཛད། དེ་ནས་ཨེ་ནི་སྒོམ་བསྐྱོན་ནས། དེ་ནས་ཨེ་ནི་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་པ་རེད་པ། བཅོམ་ལྡན་འདས་ཁོ་རང་གསར་དུ་སངས་རྒྱས་དགོས་ཡག་གི་རྒྱུ་མཚན་གང་ཡང་ཡོད་མ་རེད་དེ། རྗེས་འཇུག་གི་གདུལ་བྱ་ལ་བསྟན་གྱི་འདུག་ག། བཅོམ་ལྡན་འདས་ཀྱིས་ལོ་དྲུག་དཀའ་སྤྱད་མཛད་ནས། ཨེ་ནི་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་ཡག་འདི་གིས་ང་རང་ཚོས། ཆོས་སྒྲུབ་པ་ལ་དཀའ་སྤྱད་སྙིང་རུས་གཟབ་གཟབ་བྱས་བྱས། ལོ་དང་ཟླ་བ་སྦྲེལ་ནས་ཨེ་ནི་དུག་གསུམ་དག་ན། ཨེ་ནི་སེམས་རྒྱུད། ཇེ་བཟང་ཇེ་བཟང་ལ་ཕྱིན། དྲི་མ་ཇེ་དག་ཇེ་དག་ལ་འགྲོ་ཐུབ་ཡག་ཅིག་གི། འདི་ང་རང་ཚོའི་ད་ཆོས་གྲོགས་ངོ་ཤེས་པ་དེ་འདྲས་དངོས་གནས་དྲང་གནས་ཀྱི་བྱང་ཆུབ་ཀྱི་སེམས་ཀྱི་ཉམས་བཞེས་གནང་ནས་བྱང་ཆུབ་ཀྱི་སེམས་ཀྱི་རྟོགས་པ་དངོས་གནས་དྲང་གནས་ཚད་ལོངས་པ་དེ་འདྲས་རྒྱུད་ལ་སྐྱེས་བསྡད་པ་ངས་ངོ་ཤེས་པ་དེ་འདྲས་མང་པོ་ཡོད། ང་རའི་ངོས་ནས་ཆ་བཞག་ནས་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་ཡོད། ཨན་དེ་དང་འདྲ་འདྲས་སྟོང་ཉིད་ཀྱི་ལྟ་བ་ཕལ་ཆེར་ད་སྟོང་ཉིད་ཀྱི་ལྟ་བ་རྟོགས་ཡོད་ཟེར་ནས་ངས་ཞུ་ཆོག་གི་རེད། ས་འདི་འདྲ་ཡིན་དུས་དེ་ཡིད་དེ་བསྒོམས་ནས་བྱུང་བ་རེད་པ་སྐྱིད་ཉལ་བརྒྱབ་ནས་ཡོང་ཐུབ་ཡག་མི་འདུག་ག་འདི་དག་ཁྱེད་རང་ཚོ་ཚང་མ་ལོག་གི་རེད་ངས་དེ་བྱང་ཆུབ་ཀྱི་སེམས་བསྒོམས་ནས་རྒྱུད་ལ་སྐྱེ་ཡག་འདུག་སྟོང་ཉིད་ཀྱི་ལྟ་བ་བསྒོམས་ནས་རྒྱུད་ལ་སྐྱེ་ཡག་འདུག་ཨེ་ནི་ཁྱེད་རང་ཚོ་ང་ཚོ་མི་གཅིག་པ་རེད་བཅོམ་ལྡན་འདས་ཀྱི་རྗེས་འབྲང་གཅིག་པ་རེད་དེ་འདྲ་ཡིན་དུས་བྱང་ཆུབ་ཀྱི་སེམས་བསྒོམས། ད་ལྟའི་སེམས་རྒྱུད་འདི་དངོས་གནས་དྲང་གནས་དགེ་བའི། ཕན་སེམས་ཀྱི་གོང་བུ་དེ་འདྲ་ཅིག་བྱེད་ཐུབ་ཡག་ཅིག་དང། དེས་སེམས་སྐྱིད་པ་ལུས་བདེ་བ་དེ་ཡོང་གི་འདུག་ད་དེ་ནས་སྟོང་ཉིད་ཀྱི་ལྟ་བ་དེ་ཡག་པོ་བསམ་བློ་བཏང་ནས་ད་ཨང་ད་དེ་བྱས་ནས་ངའི་ཉམས་མྱོང་གི་ཐོག་ནས་བཤད་ཀྱི་ཡོད་དཔེ་ཆའི་ནང་ལ་བཤད་བཤད་པ་ནང་བཞིན་ཡིན་པ་རེད་ད་ཟེར་ཡག་མ་རེད་ད་སོ་སོ་བསམ་བློ་བཏང་ནས་བསྒོམས་ན་དཔེ་བློ་དེ་ལ་འགྱུར་བ་ཐེབས་ཡག་ཅིག་དང་ཨེ་ནི་དཔེ་དེང་ཁྱེད་སྤོབས་པ་སྐྱེ་ཡག་ཅིག་ཡོང་གི་འདུག་ག། བྱས་ཙང་ང་རང་ཚོས་གང་ལྟར་ང་རང་ཚོའི་མི་ལུས་ཐོབ་ཨེ་ནས་སངས་རྒྱས་ཀྱི་བསྟན་པ་དང་མཇལ་ནས་ཡོད་པ་དེ་གི་གཅིག་གི་ཐོས་བསམ་སྒོམ་གསུམ་ཡག་པོ་ཅིག་བྱས་པ་ཡིན་ན། གཅིག་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེ་ཡག་དང། སྟོང་ཉིད་ཀྱི་ལྟ་བ་རྒྱུད་ལ་སྐྱེ་ཡག་ཅིག་གི་ད་དེ་ཁོ་གང་ལྟར་ཤེས་བྱ་ལ་སྲིད་པ་ད་དངོས་པོའི་གནས་ཚུལ་ཆགས་བསྡད་ཡག་རེད་དཔེར་ན་ང་རང་ཆ་བཞག་ནས་བྱང་ཆུབ་ཀྱི་སེམས་སྒོམ་ནས་ག་རུ་ད་ཉམས་མྱོང་སྐྱེ་ཡག་རེད་ཨེ་ནས་སྟོང་ཉིད་ཀྱི་ལྟ་བ་སྒོམ་ནས།

ཐོས་བསམ་སྒོམ་གསུམ་བྱས་ནས། སྟོང་ཉིད་ལྟ་བ་དང་བྱང་ཆུབ་ཀྱི་སེམས་བསྒོམས་པའི་ལག་རྗེས་ལ་ཡང། མཐོང་ཆོས་ལ་ཡང་སྦྱོར་ལམ་ཐོབ་ན་བསམ་པ་ཅིག་གིས་ངས་འདིར་རེ་བ་རྒྱག་གི་ཡོད་རེད། ཁྱེད་རང་ཚོ་ཚང་མ་ལ་ག་ཚོད་ཐུབ་ཐུབ་ཀྱིས་ད་ངས་མི་ལུས་ཐོབ་སངས་རྒྱས་ཀྱི་བསྟན་པ་དང་མཇལ། དེ་འདྲ་བྱེད་པ་ཡིན་དུས་ད་ནས་ངས་སངས་རྒྱས་ཀྱི་གོ་འཕང་ཅི་ནས་ཀྱང་ཐོབ་པར་བྱ་བསམ་པའི་བསམ་པ་བཟང་པོ་ཞིག་སྐྱེས་དེ་སྙིང་གར་ཟླ་བའི་དཀྱིལ་འཁོར་ཡོངས་སུ་རྫོགས་པའི་རྣམ་པ་ཅན་ཅིག་བསྒོམ། ད་དེ་ནས་སྣང་ཞིང་སྲིད་པའི་ཆོས་འདི་ཐམས་ཅད་བློས་བརྟགས་ཤིང་དཔྱད་ན། ཡུལ་སྟེང་ནས་གྲུབ་པ་གཏན་ནས་མེད་དེ་ངས་ཕན་གནོད་སྒྲུབ་ཀྱི་ཡོད་པ་ཡིན་དུས་མིང་བརྡས་བཞག་ཙམ་ལས་འོས་མེད་པ་ཅིག་གིས་ཅི་མིང་བརྡས་བཞག་ཙམ་ཞིག་མ་གཏོགས་དོན་སྟེང་ནས་གྲུབ་པ་ངོ་བོ་ཉིད་ཀྱིས་གྲུབ་པ་ཞིག་གཏན་ནས་མེད་བསམ་པའི་བློ་ཐག་ཆོད་པ་ཅིག་བསྒོམས་ནས་དེ་རྡོ་རྗེ་དཀར་པོ་རྩེ་ལྔ་པའི་རྣམ་པ་ཅན་ཞིག་ཏུ་ཨེ་ནི་འགྱུར་ཏེ། གང་ལྟར་སངས་རྒྱས་ཀྱི་གཟུགས་སྐུ་བསྒྲུབ་ཡག་ཀུན་རྫོབ་བྱང་ཆུབ་ཀྱི་སེམས་བསྒོམ་ཡག་དང་སངས་རྒྱས་ཀྱི་ཆོས་སྐུ་བསྒྲུབ་ཡག་དོན་དམ་བྱང་ཆུབ་ཀྱི་སེམས་བསྒོམ་ཡ་དེ་བྱས་ནས་དེ་ལྟ་བུའི་སེམས་གཉིས་པོ་དེ་དུས་ནམ་དུ་ཡང་དག་པའི་ག་གེ་མ་བརྗེད་པར་བྱས་ནས་རིམ་པས་རིམ་པས་ཀྱིས་དཔེ་ནུས་པ་ཇེ་འཕེལ་ཇེ་འཕེལ་དུ་འགྲོ་ཡ་ཅིག་ངས་ཅིས་ཀྱང་བྱ་བསམ་པའི་ཐོག་ནས་ད་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་ཡ་སྔོན་ལ་ཁྱུག་ཅིག་བསྒོམ་ལྟ། འདི་ནས་ཡང་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་ཀྱི་སྐབས་ལ་ཡིན་པས་ན་རྒྱག་རུམ་བྱས་ནས་ད་ལྷན་དུ་ནི་ཡུད་ཙམ་ཅིག་རིང་ག་སྒོམ་གནང་བའི་རྗེས་ལ། ང་ཚོའི་བློ་འདི་ཡིན་པས་ན་ཐོས་བསམ་སྒོམ་གསུམ་གྱི་ཐོག་ལ་བསྐྱོད་དགོས་ཡ་འདི་གལ་ཆེན་པོ་ཡིན་པའི་སྐོར་ལ་ཏོག་ཙམ་ཅིག་ངོ་སྤྲོད་གནང་སོང། འདི་ང་རང་ཚོའི་བློ་འདི་ཐོས་བསམ་སྒོམ་གསུམ་བྱས་ནས་ཐོས་བྱུང་གི་ཤེས་རབ་བསྐྱེད་དེ་ནས་ཡང་ཡང་བསམ་བློ་བཏང་ནས་བསམ་བྱུང་གི་ཤེས་རབ་བསྐྱེད་དེ་མུ་མཐུད་ནས་སྒོམ་ཡོང་དུས་མྱོང་བ་སྐྱེ་ཡ་ཅིག་གི། འདི་མཐོང་ཆོས་རེད་འདུག་ག་འདི་ཡོང་ཡག་འདུག་ག། ས་དེ་འདྲ་ཡིན་དུས་དེ་ལྟ་བུའི་ཚུལ་གྱི་སྟེང་ནས། སེམས་གཉིས་པོ་དེ་ཉིན་རེ་བཞིན་དུ་ཡག་པོ་ཅིག་སྒོམ་བྱས་ད་དེ་ལ་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཐོབ་པར་བྱའོ་སྙམ་པའི་ཀུན་རྫོབ་པ་དེ་ཉིད་སྙིང་གར་ཟླ་བའི་དཀྱིལ་འཁོར་ཡོངས་སུ་རྫོགས་པའི་རྣམ་པར་གྱུར་ཆོས་ཐམས་ཅད་རང་བཞིན་མེད་པའི་སྟོང་པ་ཉིད་དང་རང་གི་སེམས་རོ་གཅིག་ཏུ་གྱུར་པའི་དོན་དམ་པའི་བྱང་ཆུབ་ཀྱི་སེམས་ཟླ་བའི་སྟེང་དུ་རྡོ་རྗེ་དཀར་པོ་རྩེ་ལྔ་པའི་རྣམ་པ་ཅན་དུ་གྱུར། ད་སེམས་འདི་བཟུང་གཅིག་ཕུད་ཀྱི་ད་ག་ཚོད་བསམ་བློ་ག་གེ་མེད་པ་ཅིག་ཁ་ནས་བཤད་བསྡད་ཡ་མིན་པ་ཅིག་ཚོར་བ་ཅིག་ཡོད་པའི་ཐོག་ནས་སེམས་བསྐྱེད་པ་འདི་བཟུང་སྙམ་པའི་ཐོག་ནས་ད་འདི་ཡི་རྗེས་ཟློས་མཛད་པར་ཞུ།

མ་དད་པ་རྣམས་ལ་ཡང་མ་ཡིན་ནོ། ད་དེ། གསང་སྔགས་ཀྱི་ཆོས། གསང་ཞིང་སྦས་པས་འགྲུབ་པ་ཟེར་ཡ་དེ། སོ་སོའི་རྒྱུད་ལ་རྟོགས་པ་སྐྱེས་མེད་པ་ཅིག་ཡོད་མདོག་མདོག་ལ་བཅོས་ནས་ཅིག་བཞི་པོ་བཤད་ཡ་ཅིག་ཡོག་མ་རེད་དེ་བྱང་ཆུབ་ཀྱི་སེམས། ཐབས་བྱང་ཆུབ་ཀྱི་སེམས་དང། ཤེས་རབ་སྟོང་ཉིད་ཀྱི་ལྟ་བ་ཟེར་ཡ་དེ། དོན་གཉེར་ཅན་ལ་བཤད། གཞན་ཚོ་སོ་སོའི་སྦས་ཅིག་ཡིན་མདོག་མདོག་ལ་བཅོས་ནས་བཤད་ཡ་ཡོག་མ་རེད་ཟེར་གསུང་གི་འདུག་ད་དེ་གི་གསང་བ་གདམས་པ་རེད།

ན་མ་མི་ཧུང། ན་མོ་ན་མ་ཧུང་སྭཱ་ཧཱ། ད་དེ་ནས་དེ་བཞིན་གཤེགས་པ་ཐམས་ཅད་ཀྱིས་བྱིན་གྱིས་རློབ་ཅིང་ཐུགས་རྗེ་ཆེན་པོ་བདག་ལ་དབབ་པར་མཛད་དུ་གསོལ། ད་ལན་གཅིག་ཐིབས་ཤིག། ད་བླ་མ་དང་གཙོ་བོ་ཐ་མི་དད་པའི་ཐུགས་ཀྱི་ཧྲི་ཡིག་གི་འོད་ཟེར་གྱིས་ཕྱོགས་བཅུའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་དང་འཕགས་པ་སྤྱན་རས་གཟིགས་ཀྱི་ཐུགས་གཉིས་སུ་མེད་པའི་ཡེ་ཤེས་ཧྲི་ཡིག་ལ་སོགས་པའི་རྣམ་པར་སྤྱན་དྲངས། སློབ་མ་རྣམས་ཀྱི་ལུས་ཀྱི་བ་སྤུའི་སྒོ་ནས་ཐིམ་པར་གྱུར།

ཡ་ཡ། ད་དེ་ནས་བླ་མས་གཙོ་བོ་ལ་གསོལ་བ་ཐོབ་ཡ་རེད་ཡ། དམ་པ་ཡི་དཀྱིལ་འཁོར་འདིར་བདག་གིས་སློབ་མ་བཅུག་པ་དེ་ལྷ་རྣམས་རིགས་ཀྱི་རིམ་པ་ནི་བསོད་ནམས་ཇི་འདྲ་དེ་འདྲ་འདི་ཡི་དངོས་གྲུབ་ཇི་འདྲ་འགྱུར་རིགས་ནི་གང་གི་སྣོད་གྱུར་བསོད་ནམས་ལས་དེ་འདྲ་དཀྱིལ་འཁོར་དུ་གྱུར་ཅིག། ད་སློབ་མ་རྣམས་དཀྱིལ་འཁོར་གྱི་ནང་ལ་ཡར་ཚུད་སོ་བསམ་པ་བྱས་ད་གང་ད། སློབ་མ་རྣམས་འཕགས་པ་སྤྱན་རས་གཟིགས་ཀྱི་མདུན་ལ་ཡར་འཁོད་སོ་བསམ་པ་བྱས་ཨེ་ནི་སོ་སོའི་རིགས་གང་ཡིན་པ་དེ། མེ་ཏོག་དོར་ཡག་རེད། མེ་ཏོག་དོར་བའི་ཐོག་ནས་རིགས་གང་ཡིན་པ་དང་ཨེ་ནི་དངོས་གྲུབ་ཐོབ་ཡག་ལ་དུས་ཡུན་གང་ཙམ་འགོར་མ་འགོར་ཟེར་དེ་འདྲ་དེ་ཨེ་ནི་མེ་ཏོག་འདོར་བའི་བྱེད་པ་ལ་བརྟེན་ནས་ཤེས་པར་བྱེད་ཡག་རེད་ད་བྱས་ན་ད་སློབ་མའི་གཙོ་བོ་ཁ་ཤས་ཤིག་ཕེབས་ཤོག་ད་མ་བྱེད་འདོད་མོ་མོ་གོ་བྱེད་ཤོག་ན་སངས་རྒྱས་དངོས་གྲུབ་ཐོབ་བྱའི་ཕྱིར་བདག་ལ་ཐུགས་བརྩེར་དགོངས་ནས་འགྲོ་ལ་ཕན་པའི་གཙོ་ཆེན་གྱིས་སྨན་པར་དགོངས་ནས་བཞེས་སུ་གསོལ་ཨོམ་བཛྲ་པ་ཏི་གེ་ཧ་ན་ཧོམ། ཨོམ་བན་བཟའ་པ་ཏི་གེ་ཧ་ན་ཧོམ་ཨོམ་བན་བཟའ་པ་ཏི་གེ། དེ་ནས་གོ་རིམ་ཕྱིན་ནས་ནི། ང་ཚོ་ཚང་མ་དང་ནི་འཕགས་པ་སྤྱན་རས་གཟིགས་དབར་ལ་ཡིན་པ་ཡིན་ན་ནི་ཚེ་རབས་ཀྱི་ལས་འབྲེལ་ཡོད་པ་ཅིག་ཆགས་ཀྱི་ཡོད་པ་དང་དེ་ནས་མུ་མཐུད་བྱས་ཡང་སྐལ་བ་མཉམ་པ་ཅིག་ཡོད།

མི་ཤེས་པའི་མ་རིག་པ་གཙོ་བོར་གྱུར་པས་ནི། འདོད་ཆགས་ཞེ་སྡང་ང་རྒྱལ་ཕྲག་དོག་སྡིག་སྒྲིབ་ཀྱི་བློ་ཡི་སྐྱོན་དེ་དག་བསལ་སོང་བསམ་པ་བྱེད་ཤོག་ཨ་སྤྱན་དར་བསལ་བར་ཞུ། འོ་དེ་ལྟར་འདི་བྱ། ཧེ་བཛྲ་པ་ཤྱ

ག་ནས་ཡང་དང་ཡང་མིན། དཀྱིལ་འཁོར་གྱི་ཤར་དུ་དབང་སྟེགས་པདྨ་དང་ཟླ་བའི་སྟན་ལ་རང་ཉིད་འཕགས་པ་སྤྱན་རས་གཟིགས་སུ་འཕགས་སའི་ཐབས་ཐ་མལ་གྱི་སྣང་ཞེན་ཕར་བཀག་ནས་སྤྱན་རས་གཟིགས་ཞལ་གཅིག་ཕྱག་གཉིས་པའི་སྐུར་གྱུར་སོང་བསམ་པར་བྱའོ། ཞིག་གི་དམིགས་པ་བྱ་བདེ་བོར་བྱས་པ་ཡིན་ན་སྔོན་ལ་སོ་སོའི་སྤྱི་བོ་ལ་ཡ་མགོའི་སྒང་ལ་ཡ་འཕགས་པ་སྤྱན་རས་གཟིགས་ང་རང་ཚོ་ནམ་རྒྱུན་མཇལ་བསྡད་ཡག་གི་ཞལ་གཅིག་ཕྱག་གཉིས་པ་དེ་འདྲའི་ཅིག་དཔེ་མངོན་སུམ་ལ་ཡོད་བསམ་པ་བྱས། དེ་ནས་སྤྱན་རས་གཟིགས་དེ་རང་གི་དཔེ་འཕགས་པ་སྤྱན་རས་གཟིགས་ལ་དཔེ་དད་པ་རྩེ་གཅིག་བསྐྱེད་པའི་རྐྱེན་བྱས་ནས་རང་ལ་མར་ཐིམ། ཨེ་ནི་རང་ཉིད་སྤྱན་རས་གཟིགས་ཀྱི་སྐུར་གྱུར་སོང་བསམ་པ་བྱས། ངས་ཕྱེད་ཀ་རྩེད་མོ་རེ་འགའ་དེ་འདྲའི་བཤད་བསྡད་ཀྱི་ཡོད། ང་རང་ཚོ་ས་གོང་ནོར་ལ་འཕགས་པ་སྤྱན་རས་གཟིགས་ཀྱི་ལས་འབྲེལ་ཡག་པོ་བཞག་ཡོད་རེད། དེ་དང་ཨ་ནེ་རང་རང་གི་སྤྱི་བོ་ལ་ཡང་འཕགས་པ་སྤྱན་རས་གཟིགས་ཡོད་བསམ་པ་བྱས་དེའི་མདུན་དེར་ང་ཡོད་བསམ་པ་བྱས་ང་ཆ་བཞག་ན་འཕགས་པ་སྤྱན་རས་གཟིགས་ཀྱི་མི་བྱིན་རླབས་དེ་འདྲས་ཀྱི་ད་ཚེ་རབས་མང་པོ་ལ་ཡང་དམིགས་བསལ་གྱི་འབྲེལ་བ་ཡོད་བསྡད་པ་གཅིག་གསལ་པོ་རེད། དེ་འདྲས་ཡིན་དུས་སྤྱན་རས་གཟིགས་ཀྱི་མདུན་དེར་ང་ཡོད་བསམ་པ་བྱས་ཨེ། ཁྱེད་རང་ཚོས་སྤྱན་རས་གཟིགས་ལ་ཡར་གསོལ་བ་བཏབ་ནས། དཔེ། ཁྱེད་རང་ཚོས་དཔེ་རྩེ་གཅིག་ཏུ་གསོལ་བ་བཏབ་པ་དང་ཆབས་ཅིག་དེའི་མདུན་དེར་ང་ཡོད་པ་བྱས་ངས་ཡང་སྤྱན་རས་གཟིགས་ལ་གསོལ་བ་རྩེ་གཅིག་ཏུ་བཏབ་ཡག་གི་ཁྱེད་རང་ཚོར་རོགས་བྱེད་བྱས། ཨེ། གལ་སྲིད་སྤྱན་རས་གཟིགས་ཀྱི་བྱིན་རླབས་ཅིག་ལམ་སང་དཔེ་ཐོབ་རྒྱུ་ཡོད་པ་མ་བྱུང་ན་ངས་སྤྱན་རས་གཟིགས་ལ་ཡར་ཤ་བཅུས་རྒྱབ་བྱས།

དེའི་གཟུགས་སྐུའི་རྣམ་པ་ལ་ཤར་བསྡད་པ་ཅིག་ནམ་མཁའི་རྡོ་རྗེས། ཨོ་ཡ། འདི་འདྲ། ད་དཀྱིལ་འཁོར་གྱི་ཤར་དུ་དབང་སྟེགས་པདྨ་དང་ཟླ་བའི་གདན་ལ་སློབ་མ་རྣམས་སྤྱན་རས་གཟིགས་སུ་གསལ་བར་གྱུར། ད་དཀྱིལ་འཁོར་གྱི་ཤར་སྒོའི་འགག་དེ་ལ་ཁྱེད་རང་ཚོ་ཚང་མ་ལོག། སྤྱན་རས་གཟིགས་ཞལ་གཅིག་ཕྱག་གཉིས་པའི་སྐུར། ཨེ་གསལ་བཏབ་ཤོག་ཨ། འདི་ལོགས་ཤིག་བཟོ་བྱེད་བེད་སྤྱད་མ་རེད། རྫོགས་སངས་སྐུ་ནི་འཕྲོ་ཕྱིར་དང་དེ་བཞིན་ཉིད་དབྱེར་མེད་ཕྱིར་དང། རིགས་ཡོད་ཕྱིར་ན་ལུས་ཅན་ཀུན་རྟག་ཏུ་སངས་རྒྱས་སྙིང་པོ་ཅན་གསུངས་ཡོང་དུས་བསམ་བཏང་ན་ང་རང་ཚོའི་སེམས་རང་བཞིན་གྱིས་འོད་གསལ་བ། གསལ་རིག་ཙམ་ལ་དྲི་མས་བསླད་པ་མེད་བསྡད་མཁན། རྣམ་མཁྱེན་ལ་འགྲོ་ཐུབ་ཡག། དེ་འདྲའི་གཅིག་གིས་ད་བློ་ཞིག་ཡོད་བསྡད་པ་ལྟ་སྟེ། ཨེ་ནི། སྤྱན་རས་གཟིགས་བདག་ཉིད་དུ་གྱུར་པའི་མོས་བྱས་འོ་ད་དུག་ཡིན་ད། དེ་བཞིན་ད་བཅོམ་ལྡན་འདས་ཀྱི་ཐུགས་རྒྱུད་ལ་ཡོད་པའི། ཁམས་བདེ་གཤེགས་སྙིང་པོ་ཞིག་ནི་ང་ཚོའི་རྒྱུད་ལ་ཡིན་པའི་གནས་ལ་ཡོད་དུས་སྒང་ནས་ང་རང་ཚོ་རང་ཉིད་ཀྱིས་འབད་བརྩོན་བྱས་པ་ཡིན་ན་སངས་རྒྱས་ཀྱི་གོ་འཕང་ཐོབ་རྒྱུ་ཡིན་པ་ག་དུས་ཤིག་གནང་སོང། ང་རང་ཚོས་ད་གསང་སྔགས་ཀྱི་ཉམས་ལེན་བྱེད་བསྡད་མཁན་ཅིག་ཡིན་དུས་རྩ་ནས་ང་ཚོའི་བསམ་བློའི་ནང་ལ་སངས་རྒྱས་བཅོམ་ལྡན་འདས་ཟེར་ན་དཔེ་ཐག་རིང་པོ་ཅིག་ལ་བཞག་ང་རང་ཚོ་སོ་སྐྱེ་ཐ་མལ་པ་གཅིག་གི་དཔེ་མར་ས་སྟེང་ལ་དེ་འདྲ་མིན་པར་བྱེད་པ་ང་རང་ཚོའི་རྒྱུད་ལ་ཁམས་བདེ་གཤེགས་སྙིང་པོ་ཡོད་པ་རེད། བྱས་ཙང་ཀ་སོ་སོས་འབད་རྩོལ་བྱས་ན། དཔེ་བཅོམ་ལྡན་འདས་ཀྱི་ཐུགས་རྒྱུད་ཀྱི་ཁམས་བདེ་གཤེགས་སྙིང་པོ་ད་ག་ནང་བཞིན་གཅིག་ང་རང་ཚོའི་རྒྱུད་ལ་ཡོད་ཡོད་པ་ཡིན་དུས་རྩ་ནས་སོ་སོས་གཟབ་གཟབ་བྱས་ནས་འབད་རྩོལ་བྱས་ན་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་ཡག་དེ་བརྒྱ་ཆ་བརྒྱ་ཐམ་པ་ལུང་གིས་བསྒྲུབས་པ་ཙམ་མ་ཡིན་པར་རིགས་པས་བསམ་བློ་བཏང་ན་རིགས་པས་བསྒྲུབ་ཐུབ་ཡག་འདུག་ག་ང་ཚོས་ནམ་རྒྱུན་རྟག་པར་འདོན་བསྡད་ཡག་གི་སངས་རྒྱས་ཆོས་ཚོགས་མ་འདི་ཡག་པོ་བསམ་བློ་གཏོང་དང། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཟེར་རྒྱུ་སྐྱབས་བསམ་བློ་བཏང། ཨེ་ནི་ག་རེ་ཟ་བདག་གིས་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་ཏེ་འབྲས་སྐྱབས་བྱེད། བྱས་ཙང་ཁམས་བདེ་གཤེགས་སྙིང་པོ་བསམ་བློ་བཏང་ནས། རང་གི་ཤེས་རྒྱུད་དེའི་སྟེང་ནས་སངས་རྒྱས་ཀྱི་གོ་འཕང་བསྒྲུབ་ཐུབ་ཡ་ཡོད་བསྡད་པ་ཅིག་གི། ཨེ་ནི། ལུང་ཙམ་མ་ཡིན་པར་རིགས་པས་ད་བསྒྲུབས་ནས་ཡོང་ཙ་ན་སེམས་ལ་སྤོབས་པ་ཞིག་སླེབས་ཀྱི་འདུག་ག་བྱས་ད་གལ་ཆེན་པོ་རེད། ང་རང་ཚོ་སེམས་ད་ཅིག་གི། ལས་དང་ཉོན་མོངས་པའི་དབང་གིས་བྱས་ད་ལྟ་འཛམ་བུ་གླིང་འདིའི་སྒང་གི་བྱས་རྙོག་དྲ་མང་པོ་ཅིག་ཡོད་བསྡད་པ་དེ་གིས། སེམས་ཞུམ་ཡག་གི་རྒྱུ་མཚན་མི་འདུག་ག། སོ་སོས་མ་བྱས་པ་མ་གཏོགས་ཁམས་བདེ་གཤེགས་སྙིང་པོ་ང་རང་ཚོའི་རྒྱུད་ལ་ཡོད་རེད། ད་དེ་འདྲ་ཡིན་དུས་ད་སྔོན་ལ་བྱས་ནས་ཀྱི་བཅོམ་ལྡན་འདས་ཀྱིས་གསུངས་བཞག་པའི་ལམ་དེ་སྔོན་ལ་ཐོས་བྱུང་གི་ཤེས་རབ་སྐྱེས་དེ་ནས་བསམ་བྱུང་གི་ཤེས་རབ་སྐྱེས་དེ་ནས་རིམ་པས་རིམ་པས་ཀྱི་རྒྱུད་ལ་རྟོགས་པ་སྐྱེས་ནས་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་མི་སློབ་ལམ་ཟེར་ཡ་དེ་ང་རང་ཚོས་མངོན་དུ་བྱེད་ཐུབ་ཡ་ཅིག་གི་དེའི་སེམས་ལ་ཤར་བ་བྱས་ནས་སྤོབས་པ་སྐྱེ་བ་དཔེ་གལ་ཆེན་པོ་རེད། འོང། ད་ད་ལྟ་ཡང་ང་ཚོ་དུས་ཚོད་ཀྱི་རྐྱེན་པས་ད་ད་རིང་གི་ལེ་ཚན་འདི་ད་ག་མཚམས་བཞག་གི་ཡིན། ཡང་བཀའ་དབང་གི་འཕྲོས་འདི་གའི་ང་ཚོ་ལེ་ཚན་རྗེས་མའི་ནང་ལོགས་ལ་མུ་མཐུད་བྱས་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན་ལགས། ད་རེས་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་བཞིའི་ཉིན་མོ་དེ། ནི་ལ་དྭགས་ཀྱི་ནང་ཚོགས་དང་དགོན་ཚོགས་ཐུན་མོང་ནས། ཡང། གནས་བཅུའི་སྒོ་ནས་རྒྱལ་བ་རིན་པོ་ཆེའི་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་གནང་ཡོད་རེད་ལགས་སྐབས་དེ་དུས་རྒྱལ་བ་རིན་པོ་ཆེ་ནས་ཡང་བཀའ་སློབ་ཁག་ཅིག་སྩལ་གནང་ཡོད་རེད་བྱས་ཙང་དེའི་ནི་སྐོར་དེ་གའི་ང་ཚོས་ཡང་ལེ་ཚན་རྗེས་མའི་ནང་ལོགས་ལ་མུ་མཐུད་བྱས་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན་རྣམ་པ་ཚོས་གསན་རྒྱུ་མ་བསྙེལ་བ་གནང་རོགས་གནང་ཞུ་ཡ་ད།